གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་རྨོ་དོམ་ལགས་ཡིན་ད་རེས་རྨོ་ལགས་ཀྱིས་ཁྱེད་རྣམ་ཚོར་གྲ་སྒྲིག་བྱས་པའི་སྒྲུང་འདིའི་མིང་ལི་ཡ་རྨུགས་སིལ་དང་ཏུའུ་ཕེན་བླ་བྲག་ཆེན་པོ་ཟེར་གི་ཡོད་རེད་གཤམ་ལི་ཡ་རྨོ་ལགས་ཀྱིས་འགོ་བཙུགས་བྱས་སྒྲུང་འདི་བཤད་ཀྱི་ཡིན་ད་ང་རང་ཚོ་མཉམ་དུ་ལྷོད་ལྷོད་བྱས་ཉན་ག་འགྲོ་ཨ། མུའུ་སི་ཟེར་ན་གོ་བདེ་མདོག་བྱས་པའི་ཙི་ཙི་ཆུང་ཆུང་ཅིག་རེད། མུའུ་སི་གི་ནང་ནགས་ཚལ་ནང་ལོགས་ལི་ཡ་དྲོ་ཞིང་སྐྱིད་པའི་ས་སྦུག་ཅིག་ནང་བསྡད་ཀྱི་ཡོད་རེད། མུའུ་སི་ནང་ནས་སྤུ་གུ་ཆུང་ཤོས་སོང་ཙང་ནང་མི་ཚང་མ་ལོག་གིས་མོ་རང་ལི་ཡ་བྱམས་པོ་ཞེ་དྲག་བྱེད་ཀྱི་ཡོད་རེད། ད་ཡིན་ནའི་ལེ་དེང་སང་ཉེ་དུས་མུའུ་སི་སེམས་སྐྱིད་པོ་ཞེ་དྲག་ཡོད་མ་རེད། རྒྱུ་མཚན་ག་རེད་ཟེར་ན། མུའུ་སི་བསླབ་གྲྭར་ཕྱིན་པ་ནས་བྱས་གྲོགས་པོ་བཅས་ཡོད་མ་རེད། བྱས་ཙང་མུའུ་སི་ལ་ཡ་གྲོགས་པོ་གཅིག་དགོས་སྙིང་འདོད་ཀྱི་ཡོད་རེད། མུའུ་སི་ལ་དགོས་སྙིང་འདོད་པའི་གྲོགས་པོ་དེའི་མིང་ལ་ཡ་ཏུའུ་ཕེ་ཟེར་གྱི་ཡོད་རེད། ཏུའུ་ཕེ་ཟེར་ན་ལེ་མཛངས་མདོག་བྱས་པའི་ཙི་ཙི་ཆུང་ཆུང་ཅིག་རེད།

ཡིན་ནའི་མུའུ་སི་ཁོང་ཚོའི་གཞུག་གཞུག་དེར་བསྡད་བྱས་སེམས་སྡུག་མདོག་བྱས་ཁ་ཁར་གཅིག་པོ་འགྲོ་གི་ཡོད་རེད། མུའུ་སི་ནགས་ཚལ་དཀྱིལ་ལི་ཡ་བསླབ་གྲྭར་འགྲོ་དུས། ཁ་ཁུ་སིམ་པོ་ཡོད་པའི་ཚོར་སྣང་དེར་དགའ་བོ་ཞེ་དྲག་ཡོད་རེད། ཡིན་ནའི་ལེ་མཚམས་མཚམས་ལ་ཡ་མུའུ་སི་སེམས་ནང་ལ་ཡ་ཞེད་སྣང་སྐྱེ་གི་ཡོད་རེད། བསླབ་གྲྭ་བ་ཚང་མ་ལོག་མཉམ་དུ་ཧ་ཧོ་ཟེར་འགྲོ་དུས་མོ་རང་གཅིག་པོ་གཞུ་གུར་ལས་ཙང། ཝ་མོ་སྐུ་ཕི་གིས་ཐོལ་རྒྱག་ཀོ་རྒྱག་ལ་ཐོན་བྱས་མོ་རང་ཟས་མི་ཡོང་ངས་བསམ་གྱི་ཡོད་རེད་བྱས་ཙང་མུའུ་སི་གིས་ཏུའུ་ཕེ་ངའི་འཁྲིས་ལ་ཡར་རོགས་པ་བྱས་བྱས་བསྡད་ཡོད་ན་འདི་འདྲའི་སྐྱིད་པ་ལ་ཨ་བསམ་གྱི་ཡོད་རེད། དེ་ནས་བསླབ་གྲྭར་སླེབས་དུས་བསླབ་གྲྭ་བ་ཚང་མ་ལོག་གིས་ཧབ་ཐོབ་བརྒྱབ་བྱས་བསྡད་སར་བསྡད་ཀྱི་ཡོད་རེད། མུའུ་སི་རྐུབ་ཏུ་འཛིན་གྲྭའི་ནང་ལ་འཛུལ་ཙང་རྟག་པར་བསྡད་ས་བཅས་མ་རག་ཙང། ཏུའུ་ཕེ་གིས་ངར་བསྡད་ས་ཅིག་ཟིན་ཆོག་ག་བསམ་གྱི་ཡོད་རེད། དེ་ནས་བསླབ་གྲྭའི་སློབ་ཚན་འཚོགས་པའི་ངལ་གསོའི་དུས་ཚོད་བར་དུ་ལི་ཡ་ཙི་ཙི་ཚང་མ་ལོག་རྩེད་མོ་རྩེ་ག་འགྲོ་གི་ཡོད་རེད། ཡིན་ནའི་མུའུ་སི་གིས་ཁོང་ཚོ་མཉམ་དུ་མ་ཕྱིན་བྱས་འཛིན་གྲྭའི་ནང་ལོགས་ལ་གཅིག་པོ་བསྡད་སྒེའུ་ཁུང་ནང་ནས་ཏུའུ་ཕེ་དང་ཙི་ཙི་གཞན་པའི་རྩེད་མོ་རྩེ་བ་བལྟས་བྱས་སེམས་ནང་ལ་ཡ་ཞེ་དྲག་སྨོན་གྱི་ཡོད་རེད། ཉིན་དགུང་ཁ་ལག་ཟ་ཡ་དུས་ཚོད་སླེབས་དུས། ཙི་ཙི་དེ་གྱད་ཀྱིས་ནང་ནས་འཁུར་བའི་ཁ་ལག་ཟས་བྱས་བསྡད་དུས། མུའུ་སི་གིས་ཨ་མ་ལགས་ཀྱིས་གྲ་སྒྲིག་བྱས་པའི་འབྲས་དང་ཚལ་ཞིམ་མདོག་ཁ་པོ་དེ་མར་བཏོན་བྱས་མིག་ལྟ་བྱས་རྗེས། ཨུམ། ང་རང་གཅིག་པོ་ཁ་ལག་ཟས་ན་བྲོ་བ་མི་འདུག་ཟེར་ལབ་རྗེས་རང་འཇགས་ཁ་གཅོད་བརྒྱབ་ལྟོ་ཕད་ནང་བླུགས་རྗེས། ང་ཏུའུ་ཕེ་མཉམ་དུ་ཁ་ལག་ཟ་རྒྱུ་བྱུང་ན་འདི་འདྲའི་སྐྱིད་པ་ལ་ཨ་ཟེར་གཅིག་ལབ་བརྒྱབ་པ་རེད། ཡིན་ནའི་ལེ། མུའུ་སི་གིས་ཏུའུ་ཕེ་ལི་ཡར་སྐད་ཆ་བཤད་སྙིང་འདོད་ནའི་སྐད་ཆ་བཅས་བཤད་མ་ནུས་པར་བསྡད་ཀྱི་ཡོད་རེད། ཉིན་མ་གཅིག་ཏུའུ་ཕེ་དང་མུའུ་སི་ཁོང་ཚོ་བསླབ་གྲྭ་གྲོལ་རྗེས་ནང་ལོག་འགྲོ་བའི་ལམ་ཁའི་སྒང་ལི་ཡར་ཏུའུ་ཕེ་གིས་ཐོལ་རྒྱག་ཀོ་རྒྱག་ལི་ཡར། ད་བྱས་མི་འདུག་ངའི་ཞྭ་མོ་དང་ཁ་དཀྲིས་འཛིན་གྲྭའི་ནང་ལས་བཞག་ཟེར་ལབ་རྗེས་རང་འཇགས་ཕར་འཛིན་གྲྭའི་ནང་ལོག་རྗེས་ཞྭ་མོ་དང་ཁ་དཀྲིས་ལེན་ག་ཕྱིན་པ་རེད།

ཝ་མོ་ཀུའུ་པི་གིས་ལག་པ་ག་ཚོད་བརྐྱངས་བྱས་ཁོ་གཉིས་གཉིས་ཟིན་ག་བྱས་ནས་ལས་བྱེད་སྙེག་པོ་ཡོད་མ་རེད། དེ་ནས་ཝ་མོ་ཀུའུ་པི་ཁོ་གཉིས་གཉིས་ཤིང་ཁོག་སྟོང་དེའི་རྒྱབ་ལོགས་དེར་སྒུག་བྱས་བསྡད་པ་རེད། དགོང་དག་ཕྱི་པོ་ཆགས་དུས་ཝ་མོ་ཀུའུ་པི་གཉིད་ཅོག་རྒྱབ་བྱས། ཨོ། ད་དེ་རིང་ངས་ཁྱེད་གཉིས་གཉིས་ཟ་མི་ཡོང། ང་གཉིད་ཕོག་བྱུང།

སློབ་གྲྭར་འགྲོ་དུས་ཁོ་ཚོ་ནང་བཞིན་བྱས་རྩེད་མོ་སྐྱིད་པོ་བྱས་རྩེ་སྙིང་འདོད་ཀྱིས་ལབ་རེད། མུ་ཟི་གིས་དབུ་འོས་མ་དང་པ་སེམས་ནང་གི་སྐད་ཆ་ཚང་མ་ལོག་ཏུག་ཕལ་ལ་བཤད་ཙང་སེམས་ལྷོད་ལྷོད་ཅིག་ཆགས་པ་རེད། ཏུག་ཕལ་གྱིས་གའི་བྱེད་ཀྱི་མ་རེད་ང་གཉིས་གྲོགས་པོ་ཡག་པོ་ཅིག་བྱེད་དོ་ལབ་རེད། འོ་འདུག་བྱས་རྗེས་ཁོ་གཉིས་གཉིས་ཤིང་ལྕང་མོ་ཁོག་སྟོང་དེའི་ནང་ལོགས་ལ་ཡ་སྐད་ཆ་བཤད་གིན་བཤད་གིན་གཉིད་ཤོར་བ་རེད། ཞོགས་ཀས་སླེབས་དུས། ཁོ་གཉིས་གཉིས་ཀྱི་ཨམ་ཅོག་ཟུར་ལ་ཡ་སྐད་སྒྲ་ཆེན་པོ་ཞིག་གོ་བ་རེད། མུ་ཟི། ཏུ་ཕེ། ད་ག་བྱེད་དུས་གྲོང་ཚོའི་ནང་ལོགས་ཀྱི་ཙི་ཙི་གཞན་པ་ཚང་མ་ལོག་ག་མར་དོན་ཡོང་བྱས་ཁོ་གཉིས་འཚོལ་ག་ཡོང་བ་འདྲ། ཁོ་གཉིས་གཉིས་ཀས་ལྕང་མོ་ཁོག་སྟོང་དེའི་ནང་ནས་མར་དོན་བྱས་པཱ་ལགས་དང་ཨམ་ལགས་ཀྱི་པང་ཁའི་ནང་ལ་ཡ

འོ་ཡ་གྲོགས་ཆུང་ཆུང་ཚོ་དེ་རིང་གི་སྒྲུང་འདི་ད་ག་རྫོགས་སོང་ཨ་ཞུ་ཨོ།